རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། ང་དགེ་མཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གཉིས་དང། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ། རེས་གཟའ་ཕུར་བུའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། འབྲས་ལྗོངས་མངའ་སྡེ་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ཀྱི་ཕེབས་སྐྱེལ་གསོལ་སྟོན་འདེགས་འབུལ་ཞུས་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། དེང་དུས་བོད་ཞེས་པའི་ལེ་ཚན་ཞིག་དང་བཅས།

འབྲས་ལྗོངས་མངའ་སྡེ་གཞུང་གིས་གོ་སྒྲིག་བྱས་ཏེ། ཕྱི་ཚེས་བཅུ་གསུམ་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། མངའ་སྡེ་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་ནང་དུ་ཡོད་པའི་ས་མན་བྷ་ཝན་ཚོགས་ཁང་ནང་དུ། ཆེ་བསྟོད་ཀྱི་གསོལ་སྟོན་ཞིག་ཕྱག་འབུལ་ཞུས་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྒང་ཏོག་ཏུ་བཞུགས་གནས་མགྲོན་ཁང་ནས། ཞོགས་པའི་ཆུ་ཚོད་བཅུ་གཅིག་ཡོལ་ཙམ་ལ་ཆིབས་འཁོར་བརྒྱུད། མངའ་སྡེ་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་དུ་ཆིབས་བསྒྱུར་བསྐྱངས་སྐབས། ཕེབས་ལམ་གཡས་གཡོན་དུ་བོད་མི་དང། ས་གནས་བོད་མིའི་དད་ལྡན་མང་ཚོགས་རྣམས་ཀྱིས་ལག་ཏུ་མེ་ཏོག་དང་དཀར་གཙང་གི་མཇལ་དར་སོགས་ཐོགས་ཏེ་ཞལ་མཇལ་དང་ཕེབས་བསུ་ཞུས་ཡོད་པ་རེད། མགོན་པོ་མཆོག་ས་མན་བྷ་ཝན་ཚོགས་ཁང་དུ་ཞབས་སོར་འཁོད་སྐབས། མངའ་སྡེའི་སྤྱི་ཁྱབ་བློན་ཆེན་པེ་རེམ་སིངྒ་ཏ་མང་མཆོག་དང་ཁོང་གི་སྐུ་ཟླ་རྣམ་གཉིས་གཙོ་བྱས་པའི་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་དང་བློན་ཆེན་ཁག་གཞན་ས་གནས་དེར་ཡོད་པའི་མི་མང་དག་གིས་མགོན་པོ་མཆོག་ལ་ཕེབས་བསུ་དང་ཆེ་བསྟོད་ཀྱི་ཕེབས་སྐྱེལ་གསོལ་སྟོན་འདེགས་འབུལ་ཞུས་ཡོད་པ་རེད། འབྲས་ལྗོངས་ནི་བོད་དང་ས་འབྲེལ་ཡིན་པས། ཁུལ་དེར་གནས་སྡོད་བྱེད་པའི་ཡུལ་མི་ཕལ་ཆེ་བ་ཕ་མེས་ནས་ཆོས་ལུགས་ནང་པ་ཡིན་པ་དང། མངའ་སྡེ་དེའང་རྒྱ་གར་དང་བོད་ཀྱི་ས་མཚམས་ས་ཁུལ་གལ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་དང་པོའི་ནང་བོད་དང་འབྲས་ལྗོངས་ཀྱི་ས་མཚམས་ནག་པོ་ལར་རྒྱ་གར་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་སྟེ་ཕྱོགས་གཉིས་ཀྱི་དམག་མིར་རྨས་སྐྱོན་ཕོག་པའི་གནས་ཚུལ་བྱུང་མྱོང་ཡོད་པ་རེད། འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་འབྲས་ལྗོངས་ཁུལ་དུ་གནས་སྡོད་བྱེད་པའི་ས་གནས་བོད་མི་ཁག་ཅིག་ལ

རྒྱ་ནག་གི་འདོད་པ་དེ་ག་དུས་ཡིན་ནའང་རྒྱ་གར་གྱི་ས་མཚམས་ས་ཁུལ་ཨ་རུ་ན་ཅལ་དང་ལ་དྭགས་འབྲས་ལྗོངས་བཅས་སུ་ཡོད་པ་མ་ཟད། ས་ཁུལ་དེ་དག་གི་བདག་དབང་རྒྱ་ནག་ལ་ཡོད་ཚུལ་བརྗོད་ནས། རྒྱ་གར་ལ་ནམ་རྒྱུན་སུན་པོ་བཟོ་བཞིན་ཡོད་པ་མ་ཟད། གོང་ས་མཆོག་ས་ཁུལ་དེ་དག་གི་ནང་དུ་ཕེབས་སྐབས། རྒྱ་ནག་གིས་དགག་བྱ་བྱས་མྱོང་ཡོད་པ་རེད། ཡིན་ནའང་རྒྱ་ནག་གི་དགག་པ་ག་ཚོད་བྱས་ནའང་ང་ཚོར་གོང་ས་མཆོག་གི་བྱིན་རླབས་དང་མཛད་འཕྲིན་ལ་བརྟེན་ནས་རྒྱ་ནག་གིས་ང་ཚོར་གནོད་པ་གང་ཡང་བྱེད་ཐུབ་ཀྱི་མ་རེད་ཅེས་གསུངས་པ་རེད། ཡང་བོད་ས་མ་ཤོར་བའི་གོང་ནས་ས་གནས་དེར་ཚོང་གཉེར་གནང་མཁན་ས་གནས་ཡིན་མི་ཕ་མི་འདྲ་ཨར་ག་བྷེ་ལགས་ཀྱིས། དེའི་བར་དུ་ཡང་ལུགས་ཀྱི་གྲིབ་བསིལ་ལོ་བསིལ་ལེབ་མོའི་བོགས་བྲལ། ཡང་ལུགས་ཀྱི་ཧོམ་ལོག་བྱ་སྟེ་ཡང་ཀྱིས་ལུགས་ཀྱི་གྲིབ་བསིལ་བ་པགས་མི་ལེགས། ཨོ་ས་བས་སེམས་གཡོག་གི་རེད།
བོད་ཀྱི་ས་ཆ་མ་ཤོར་གོང་ནས་ངའི་ཕ་མ་བོད་ནང་དུ་ཚོང་དོན་གྱི་ཆེད་དུ་འགྲོ་མྱོང་ཡོད་པ་དང། བོད་ནི་ལུང་པ་སྐྱིད་པོ་དང། བོད་མི་རྣམས་ཆོས་སེམས་ཆེན་པོ། ང་ཚོ་དང་འབྲེལ་བ་ཆེན་པོ་ཡོད་པ་རེད། ཐེངས་འདིར་གོང་ས་མཆོག་གནས་འདིར་ཕེབས་པར་ཡུལ་མི་ཚོར་དགའ་ཚོར་ཆེན་པོ་དང། ང་ཚོའི་རེ་བར་ཁོང་ཡང་ནས་བསྐྱར་དུ་འབྲས་ལྗོངས་དུ་ཕེབས་ཐུབ་པ་དང་མགྱོགས་མྱུར་བོད་དོན་གྱི་བདེན་མཐའ་གསལ་ནས་ཁོང་དང་བོད་མི་བཙན་བྱོལ་བ་རྣམས་གང་མྱུར་གྱིས་བོད་ལ་ཕེབས་ཐུབ་པའི་ཡིད་ཆེས་བྱེད་ཀྱི་ཡོད་ཅེས་གསུངས་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་སྒང་ཏོག་དང་ས་ལུ་སྒར་བཅས་ཀྱི་ནང་དུ་ཆོས་འབྲེལ་མཛད་འཆར་ཁག་ལེགས་པར་གྲུབ་མཚམས་སུ། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་མཛད་རྒྱུ་ཡིན་པ་ལྟར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་སྔ་རྗེས་རིམ་པ་གནང་བ་ལ་བརྟེན་ནས་འཕགས་བོད་གཉིས་ཀྱི་འབྲེལ་ཡོད་ལས་སྣེ་རྣམ་པར་ཆིབས་བསྒྱུར་གྱི་གྲ་སྒྲིག་གནང་སྒོ་ཁག་ཕན་ཚུན་ལ་རྒྱུས་མངའ་ཡོད་པས། སྔར་དང་མི་འདྲ་བར་ལས་སླ་བོ་ཞིག་ཆགས་ཡོད་པའི་སྐོར། ཆིབས་བསྒྱུར་གོ་སྒྲིག་ཚོགས་ཆུང་གི་ནང་དུ་ཡོད་པའི་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འགན་འཛིན་དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་གསུངས་ཡོད་པ་རེད། ཐེངས་འདིར་གོང་ས་མཆོག་གི་ཆིབས་བསྒྱུར་གྱི་གྲ་སྒྲིག་གནང་རྒྱུ་དེ། ལོ་འདིའི་སྤྱི་ཟླ་དྲུག་པ་ཙམ་ནས་དབུ་འཛུགས་ཀྱིས་ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། མགོན་པོ་མཆོག་གི་སྐུ་འཁོར་ལྷན་རྒྱས་ཀྱི་བཞུགས་གནས་གྲ་སྒྲིག་གནང་རྒྱུ་སོགས་གྲ་སྒྲིག་བྱ་རྒྱུ་ཁག་གནང་ཡོད་པ་མ་ཟད། ད་ལྟའི་ཆར་གོང་ས་མཆོག་ནས་གསུང་ཆོས་གནང་ཡུལ། དུས་འཁོར་གསུང་ཆོས་ར་བའི་ནང། དབུ་གུར་སྒྲོན་རྒྱུ་སོགས་ཀྱི་ཕྱག་ལས་དབུ་འཛུགས་གནང་བཞིན་ཡོད་པའི་སྐོར་གསུངས་པ་རེད། དབུ་གུར་གྱི་མཐའ་སྐོར་དུ། གསང་སྤྱོད་བརྒྱ་ཙམ་ཞིག་གསར་རྒྱག་གནང་བཞིན་ཡོད་པ་དང། དབུ་གུར་གྱི་ཕྱི་ནང་གཉིས་ཀར་དད་ལྡན་ཆོས་ཞུ་བ་རྣམས་ཀྱི། འཕྲོད་བསྟེན་གྱི་ཆེད་དུ་སྨན་ཁང་ཁག་གསར་འཛུགས་གནང་གི་ཡོད་པའི་སྐོར་གསུངས་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་སྲུང་བྱའི་ཐད། རྒྱ་གར་དབུས་ས་གཉིས་ནས་གལ་ཆེན་དོན་ཆེན་དུ་བཟུང་སྟེ། གྲ་སྒྲིག་འཐུས་ཚང་གནང་བཞིན་ཡོད་པ་མ་ཟད། ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱངས་སྐབས་སུ་སྐུའི་སྲུང་བྱ་གཙོ་བོར་གྱུར་པའི། མི་མང་གི་བདེ་འཇགས་སོགས་ཀྱི་ཆེད་དུ་རྒྱ་གར་ས་གནས་ཁག་ནས་ཉེན་རྟོག་པ་ཉིས་སྟོང་བདུན་བརྒྱ་ཆེད་གཏོང་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་བ་རེད། ཡང་རྡོ་རྗེ་གདན་བྱང་ཆུབ་མཆོད་རྟེན་ཆེན་མོའི་འཛིན་སྐྱོང་ལྷན་ཚོགས་ཀྱི་དྲུང་ཆེ་ཞོ་ཏཱ་མ་ཧར་ཏིས་གསུངས་དོན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་ཀྱི་ཡོད་པ་དེ་ནི་ས་གནས་ཙམ་མ་ཡིན་པར་སྦི་ཧར་མངའ་སྡེ་ཡོངས་ལ་སྐལ་བཟང་གི་དུས་སྐབས་ཤིག་ཡིན་ཏེ། མགོན་པོ་མཆོག་ཆིབས་བསྒྱུར་གྱི་གྲ་སྒྲིག་ཁག་རྒྱ་གར་དབུས་སའི་གཞུང་ནས་གནང་བཞིན་ཡོད་པ་དེར་ང་ཚོས་ཕྱར་གྲུ་མཉམ་འདེགས་ཀྱིས་རྒྱབ་སྐྱོར་བྱེད་བཞིན་ཡོད་པའི་སྐོར་གསུངས་པ་རེད། གཞན་ཡང་ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་བཤད་ཞུ་བར་བཅར་མཁན་རྣམས་ལ་དཔང་རྟགས་བཟོ་བཞིན་ཡོད་པའི་སྐོར་དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་གསུངས་པ་རེད།

རྒྱ་གར་གཞུང་གིས་བོད་ནི་ལོ་རྒྱུས་ཐོག་རང་བཙན་གྱི་རྒྱལ་ཁབ་ཞིག་དང་རྒྱ་ནག་གིས་བཙན་བཟུང་བྱས་པ་ཞིག་ལ་ངོས་འཛིན་ཡོང་ཐབས་སུ་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཕེབས་ཏེ་ཞུ་གཏུག་བྱས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
རྒྱ་གར་རྒྱལ་ས་ལྡི་ལི་གི་ནང་དགུན་ཁའི་གྲོས་ཚོགས་ལས་རིམ་འགྲོ་བཞིན་པ་དེར་བརྟེན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ནས་སྣེ་ཁྲིད་གནང་སྟེ། སྤྱི་འཐུས་བསྟན་པ་ཡར་འཕེལ་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་བཅས་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཟིག་རྒྱལ་ས་ལྡི་ལིའི་ནང་ཆེད་ཕེབས་ཀྱིས། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་ནས་བཅུ་དྲུག་གི་བར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་བ་གི་ལས་འགུལ་སྤེལ་བསྡད་པ་གི་ནང། རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ལྷན་ཁང་གི་ཚོགས་གཙོ་ཨིག་བལ་སིང་ལཱལ་པུ་ར་ལགས་སོགས་ལྷན་ཁང་དེ་གི་ཚོགས་གཙོ་ཚོགས་གཞོན་སོགས་འཐུས་མི་ཁག་ཅིག་དང། རྒྱ་གར་གྲོས་ཚོགས་གོང་མ་གི་འཐུས་མི་ལང་ཀ་པ་ཧ་ནུ་མན་ཐ་ཡ་ལགས་དང་རྒྱལ་ས་ལྡི་ལི་མངའ་ཁུལ་གི་ས་གནས་གྲོས་ཚོགས་གི་འཐུས་མི་ཨ་ཇེ་དཱ་ཏི་ལགས་བཅས་གནད་ཡོད་མི་སྣ་མང་པོ་ལ་མཇལ་འཕྲད་བགྱིས། བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་གསལ་བརྗོད་གནང་བ་དང་ཆབས་ཅིག། བོད་དེ་བཞིན་རྒྱ་ནག་གིས་བཙན་བཟུང་བྱས་པ་གི་རྒྱལ་ཁབ་ཟིག་དང་བོད་རང་བཙན་དང་རང་སྐྱ་འཕེར་བ་གི་ལོ་རྒྱུས་ཀྱི་བདེན་དཔང་ཡོད་པར། རྒྱ་གར་གཞུང་གིས་ངོས་འཛིན་ཡོང་ཐབས་ཀྱི་ཞུ་སྐུལ་གནང་ཡོད་པ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་གནས་སུ་འཁོད་ཡོད་པ་མ་ཟད། བོད་ནི་གྲངས་ཉུང་མི་རིགས་དང་བོད་དོན་ནི་རྒྱ་ནག་གི་ནང་སྲིད་གནད་དོན་ཟིག་ཡིན་ཁར། བོད་དེ་བཞིན་རྒྱ་ནག་གི་ཆ་ཤས་ཟིག་ཡིན་པ་སོགས་རྒྱ་ནག་གཞུང་གིས་འཁྱོག་བཤད་སྣ་ཚོགས་བྱེད་བཞིན་པར་ངོས་ལེན་བྱས་ན། རྒྱ་ནག་གིས་བོད་ནང་མི་སེར་སྤེལ་བའི་རིང་ལུགས་ལག་བསྟར་བྱེད་བཞིན་པར་རྒྱབ་སྐྱོར་ཆགས་ཡོད་པ་དང། ལྷག་པར་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བ་གི་ཁྲིམས་སྒྲིག་ཁག་གཞིར་བཟུང། རྒྱ་གར་གྱི་གནད་ཡོད་མི་སྣ་ཚོས་བོད་ནང་རྒྱ་ནག་གིས་ཚན་རིག་བརྟག་དཔྱད་དང་རང་བྱུང་ཐོན་ཁུངས་སྔོག་འདོན་བྱེད་བཞིན་པ་སོགས་ཀྱིས། འཛམ་གླིང་གནམ་གཤིས་འགྱུར་ལྡོག་ལ་གནོད་སྐྱོན་ཐེབས་བཞིན་པ་གི་སྐོར། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྐུལ་གནང་དགོས་པ་སོགས་སྤྱི་འཐུས་རྒྱུན་ལས་ཀྱི་ཚོགས་ཆུང་གིས་ཞུ་གཏུག་གནང་ཡོད་པ་རེད། རྒྱ་གར་ནི་ཨེ་ཤ་ཡ་གི་ནང་གི་དམངས་གཙོ་དང་རང་དབང་འགྲོ་བ་མིའི་ཐོབ་ཐང་སོགས་ཉམས་ལེན་དོ་ཁུར་གནང་མཁན་དང། དམིགས་བསལ་མི་འབོར་གྱི་ཆ་ནས་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་དེ་ཆགས་ཡོད་པས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་དེས་རྒྱ་གར་གཞུང་གི་གནད་ཡོད་མི་སྣ་དང་གྲོས་ཚོགས་འཐུས་མི་ལ་མཇལ་འཕྲད་གནང་བ་ཚོར། རྒྱལ་སྤྱིའི་ནང་བོད་དོན་རྒྱབ་སྐྱོར་གནང་མཁན་གྱི་འགོ་ཁྲིད་ཚོ་དང་ཕྱག་སྦྲེལ་གྱིས། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་རིན་པོ་ཆེ་མཆོག་དང་བོད་ཀྱི་ཆབ་སྲིད་བཙོན་མ་རྣམས། ཆ་རྐྱེན་གང་ཡང་མེད་པ་གི་སྒོ་ནས་གློད་གྲོལ་དང། བོད་ནང་ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པར་དོ་ཁུར། རྒྱ་ནག་གི་འགོ་ཁྲིད་ཚོར་རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང་ཉེས་ཆད་གཅོད་ཐབས་གནང་དགོས་པ་གི་འབོད་སྐུལ་གནང་བའི་མུར། མཐར་སྡོམ་ནི་བོད་མིའི་སྒྲིག་འཛུགས་ལ་ཕན་ཚུན་གཞུང་འབྲེལ་གྱི་ཕྱི་འབྲེལ་ཇེ་རྒྱས་ཇེ་ཟབ་ཏུ་བཏང་སྟེ། བོད་མིའི་སྒྲིག་འཛུགས་ནི་ཁྲིམས་མཐུན་སྒོས་བོད་མི་མང་གི་ངོ་ཚབ་མཚོན་ཐུབ་མཁན་དང། བོད་རང་བཙན་ཡིན་སྐབས་ཀྱི་ལྷ་སའི་བོད་གཞུང་གི་རྒྱུན་དེ་ཡིན་པ་གི་ངོས་ལེན་གྱི་སྐུལ་མ་སོགས་བཏང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྒྱ་ནག་གི་བཙོན་འོག་ཏུ་ཡོད་པའི་རྡོ་རྗེ་བཀྲ་ཤིས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་བཟུང་ཡོད་པ་མ་ཟད། ཉིན་མ་བཅོ་ལྔའི་རིང་བཀག་ཉར་བྱ་རྒྱུ་ཡིན་ལུགས་སྒྲོག་པའི་སྐོར། སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།
གསན་མཁན་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་ཞུས་པ་བཞིན། དེ་ཡང་ད་ལྟ་ཡོ་རོབ་སྦེལ་ཇམ་དུ་ཡོད་པའི་ས་དཀར་བཀྲ་ཤིས་ལགས་ཀྱིས་ཁོང་ལ་འབྱོར་བའི་ཁུངས་ལྡན་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་བྱས་སོང། ཨོ་དེ་ད་ལྟའི་གནས་ཚུལ་དེ་དེ་རིང་ཞོགས་པ་ཁོ་གཉིས་འདི་ལེ
ལྷ་ས་གི་དེའི་མི་དམངས་ཁྲིམས་ཁང་གི་འོ་འདི་ལ་སོགས་པ་ལས་པའི་དག་འདི། གོང་གི་སོགས་པ་ལས་པའི། སྤུན་མཆེད་སོགས་རྡོ་རྗེ་བཀྲ་ཤིས་གློད་བཀྲོལ་གཏོང་དགོས། དེ་སོགས་པ་ལས་པའི་དག། དེ་སྐམ་པོ་འགྲོ་བའི་ཟིན་ན་དག་གང་ལྟར་ཀྱང་དེ། ཚངས་ཀྱི་ཚང་མ་ནི་དག་ཉེན་རྟོག་པ་གིས་འཛིན་བཟུང་ཡིན། འོ་དེ་བཞིན་ཉེན་རྟོག་ཁང་གི་ནང་ཁྲིད་སོང་ཟེར་གོ།
ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་རྒྱ་ནག་གི་མི་དམངས་ཁྲིམས་ཁང་ཟེར་བའི་མདུན་ལ་སོང་ནས་ངོ་རྒོལ་བྱེད་སྐབས་ས་གནས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་ནས་ཉེན་རྟོག་པའི་ལས་ཁང་ནང་བཙན་འཁྲིད་བྱས་ཡོད་པ་མ་ཟད་མ་འོངས་པའི་ཉིན་མ་བཅོ་ལྔའི་རིང་བཀག་ཉར་བྱེད་རྒྱུ་ཡིན་ལུགས་ཀྱང་གསལ་བསྒྲགས་བྱས་ཡོད་སྐད། ཉེན་རྟོག་པ་གིས་ད་རེས་ཟླ་བཅུ་གཉིས་སོང་དུས་རེས་ཟླ་ཉི་མ་ལ་བཅོ་ལྔ་གི་རིང་ཐུ་ལ་སུམ་ཅུ་སྟོང་ཡིན་སོང་བཀག་ཉར་བྱེད་གི་ཡིན། གློད་བཀྲོལ་བཏང་གི་མིན་ཟེར་ཡོད་འོག་ཏུ་ཟིན་སོང་དུས་རེས་བཤད་ཡོད་སྐད། མགོན་པོ་སྐྱིད་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱེད་སྐབས་འཛིན་བཟུང་བྱས་ཆོག་པའི་ཡིག་ཆ་སོགས་གང་ཡང་བསྟན་མེད་ཁུལ། ད་ཁོ་གཉིས་འཛིན་བཟུང་ཡིན་འགྲོ་དུས་ཚར་བ་སོང་འདུག་གཅིག་གིས་སོང་འདུག་འཛིན་བཟུང་ཡིན་འདུག་གཅིག་ཡིག་ཆ་དང་འོ་དེ་འདྲ་གཅིག་ག་བསྟན་ཡ་མི་འདུག་ཟེར་འོ་ད་ག་རང་དུ་ཕྱིར་ཕྱིར་རེད་སོང་འདུག་ད་ག་གཉིས་རེད་དང་ནང་གི་འོ་གནས་སྟངས་གནས་སྟངས་ཟེར་ན་ད་གནས་ཚུལ་འོ་དེ་འདྲ་ཛ་དྲག་པོ་འགྲོ་གཅིག་བྱུང་འདུག་ཟེར་གོ།

ངོ་རྒོལ་ཐེངས་མང་བྱས་ཡོད་ལ་ནམ་རྒྱུན་ལྟར་ན་ཁོང་མོའི་ངོ་རྒོལ་གྱི་ལས་འགུལ་དང་ས་གནས་ཉེན་རྟོག་པས་ཁོང་མོར་གཅར་རྡུང་སོགས་བྱེད་བཞིན་པའི་གནས་ཚུལ་བརྙན་ཐུང་བླངས་ནས་སྤེལ་ཡོད། ཡིན་ན་ཡང་ད་རེས་བརྙན་ཐུང་སོགས་མཐོང་རྒྱུ་མ་བྱུང་བས་ས་དཀར་བཀྲ་ཤིས་ལགས་སུ་བརྙན་ཐུང་སོགས་འབྱོར་ཡོད་མེད་དང་གལ་ཏེ་མེད་ན་རྒྱུ་མཚན་ཅི་ཡིན་དྲིས་ཏེ། ཉེ་ལམ་ལྷ་ས་ས་གནས་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་རྗེས་ཕྱོགས་ནས་བརྙན་ཐུང་རིགས་སྤེལ་མི་ཆོག་པ་དང་གལ་ཏེ་ད་དུང་ཡང་བརྙན་ཐུང་རིགས་སྤེལ་ཚེ་འཛིན་བཟུང་བྱེད་རྒྱུ་ཡིན་ལུགས་བཙན་བཀའ་བཏང་ཡོད་པ་རེད།

མགོན་པོ་སྐྱིད་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་ལྷ་ས་མི་དམངས་ཁྲིམས་ཁང་གི་མདུན་དུ་ཁོང་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ཀྱི་ཁྲིམས་བཅད་དང་འབྲེལ་བའི་སྔོན་ཆད་བཞིན་དགོས་འདུན་དོན་ཚན་གསུམ་བཏོན་ནས་ངོ་རྒོལ་བྱེད་སྐབས་ཚེས་བཅུ་གསུམ་ཉིན་གྱི་ཉིན་གུང་ཙམ་ལ་འཛིན་བཟུང་དང་བཀག་ཉར་བྱས་ཡོད་པ་འགྲེལ་བརྗོད་བྱས་སོང། མགོན་པོ་སྐྱིད་ལགས་ཀྱིས་ད་ལོར་ཟླ་གསུམ་པ་དང་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་བཀྲོལ་དང་ཐུག་འཕྲད་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་ངོ་རྒོལ་བྱས་ཡོད་པ་དང་ངོ་རྒོལ་གྱི་སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དྲག་པོ་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང་ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད་དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས

འབྲས་ལྗོངས་མངའ་སྡེ་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བསྙེན་བཀུར་གང་གཟབ་ཞུས་པར་ཡི་རངས་དང་བསྔགས་བརྗོད་གནང་བ་རེད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཏུ་གནས་ཚུལ་བཀོད་པར་གཞིགས་ན། བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་ཆོལ་གསུམ་ཚོགས་ཁང་གང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སོ་བཞི་འཁོར་བའི་དུས་ཆེན་ཁྱད་པར་ཅན་སྲུང་བརྩི་ཞུ་བའི་ནང་དུ་ལྷན་ཞུགས་གནང་སྐབས་སུ།

དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་བཀའ་ཤག་དང་སྤྱི་འཐུས་ཀྱི་གསུང་བཤད་ཁག་ཅིག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་དང་སྤྱི་འཐུས་ཨ་ཀར་ཚང་གཡུ་སྒྲོན་ལགས་གཉིས་ནས་སྙན་སྒྲོན་ཞུས་ཡོད་པ་རེད། མཛད་སྒོའི་ཐོག་ཏུ་སྒང་ཏོག་གི་སེར་བྱེས་འགྲོ་ཕན་གླིང་དགོན་པའི་མཁན་པོ་བློ་མགོན་རིན་པོ་ཆེ་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་དབུ་ཁྲིད་རྣམས་ལྷན་ཞུགས་གནང་ཡོད་པ་རེད། ལོ་འདིའི་སྤྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་གྱི་མ་རྐང་ཁྲོམ་རའི་རིན་གོང་ཧོང་ཀོང་གི་མ་རྐང་ལས་ཆེ་བ་ཆགས་ཏེ་ད་ལྟ་རྒྱ་གར་གྱི་མ་རྐང་ཁྲོམ་རའི་རིན་ཐང་འཛམ་གླིང་ནང་གི་ཨང་བདུན་པར་གྱུར་ཡོད་པ་རེད། མ་རྐང་ཁྲོམ་རའི་མ་རྩ་ཨར་སྒོར་ཁྲག་ཁྲིག་ཆེན་མོ་གསུམ་དང་གྲངས་ཆུང་དགུ་བརྒྱད་དགུ་ལ་སླེབས་ཡོད་པ་རེད། གྲུབ་འབྲས་དེ་ནི་རྒྱ་གར་གྱི་མ་རྐང་ཁྲོམ་རའི་བརྒྱ་ཆའི་ལྔ་བཅུ་ཐམ་པའི་བསྟན་རྩིས་ཀྱི་གྲུབ་འབྲས་བརྟན་པོ་ཞིག་བྱུང་བ་དེས་ད་ལོར་ཡང་བརྒྱ་ཆའི་བཅུ་དྲུག་འཕར་ཡོད་པ་མ་ཟད་མུ་མཐུད་དུ་ལོ་ངོ་བརྒྱད་ཀྱི་རིང་ལ་བསྟུད་མར་འཕར་སྣོན་ཡོང་བཞིན་ཡོད་པ་རེད། དེ་ལས་ལྡོག་སྟེ་ཧོང་ཀོང་གི་ཧྥང་ཤིན་རྟགས་ཅན་གྱི་མ་རྐང་ཚོང་རའི་གནས་བབ་དེ་ནི་བརྒྱ་ཆའི་བཅུ་དྲུག་མར་ཆག་ཡོད་ཅིང་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ཚོང་ར་སྡུག་ཤོས་སུ་ཆགས་ཡོད་པ་རེད། བརྒྱུད་ལམ་ཁག་གིས་གནས་ཚུལ་བཀོད་པར་གཞིགས་ན། རྒྱ་གར་གྱི་མ་རྐང་ཁྲོམ་རའི་ལམ་ལྷོངས་དེ་རྒྱུ་རྐྱེན་འགའ་ཞིག་ལ་བརྟེན་ནས་བྱུང་བ་ཞིག་ཡིན་པས་དེ་ནི་དངུལ་འཛིན་མ་དངུལ་གྱི་འབབ་ཚད་དེ་ཆེ་རུ་ཕྱིན་པ་དང། རྒྱལ་ཁབ་ནང་ཁུལ་ནས་མཉམ་ཞུགས་བྱེད་མཁན་ཇེ་ཆེར་སོང་བ་དང་ཨ་མེ་རི་ཀའི་དངུལ་ཁང་གི་ཡོང་འབབ་མར་ཆག་པ་སོགས

དེ་རིང་གི་དེང་དུས་བོད་ཞུ་བའི་ལེ་ཚན་ནང་དུ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་མང་པོ་ཞིག་གིས་རྒྱ་ནག་ལ་བུ་ལོན་འཇལ་དགོས་པའི་དུས་རན་ཡོད་པའི་སྙན་ཐོ་དང་འབྲེལ་ནས་གནད་དོན་དབྱེ་ཞིབ་པར་འོས་བསྡུ་གྱིས་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང།

ཨ་སྒོར་ཁྲག་ཁྲིག་གཅིག་དང་གྲངས་ཆུང་གཅིག་ནས་ཁྲག་ཁྲིག་གཅིག་དང་གྲངས་ཆུང་ལྔ་གི་བར་གྱི་བུ་ལོན་འཇལ་དགོས་ཀྱི་ཡོད་ལུགས་གསར་དུ་བཏོན་པའི་སྙན་ཐོ་ཞིག་ཏུ་གསལ་ཡོད་ཅིང་རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་ཁག་ལ་བུ་ལོན་གཏོང་བའི་ཁྲོད་ཀྱི་བརྒྱ་ཆ་གི་བརྒྱད་ཅུ་ཙམ་ཞིག་གོ་ལ་གི་ལྷོ་རྒྱུད་ཀྱི་ཡུལ་གྲུ་ཁག་གི་དཔལ་འབྱོར་ཡར་རྒྱས་གཏོང་བ་ལ་རྒྱབ་སྐྱོར་གྱི་ཚུལ་དུ་གཏོང་གི་ཡོད་པའི་ཡུལ་གྲུ་དེ་དག་ད་ཆ་ནོར་སྲིད་ཀྱི་དཀའ་ངལ་ཆེན་པོ་གི་ནང་ང་ལྷུང་ཡོད་པར་སོང། རྒྱ་ནག་ལ་བུ་ལོན་འཇལ་དགོས་པའི་རྒྱལ་ཁབ་དག་གིས་བུ་ལོན་དུས་ལྟར་འཇལ་མ་ཐུབ་པ་ཡིན་ན་དེའི་མཇུག་འབྲས་སམ་ཡང་ན་རྒྱལ་ཁབ་དེ་ཚོ་གི་གྲས་ནས་རྒྱ་ནག་གི་ཅི་གསུང་བཀའ་སྒྲུབ་བྱེད་དགོས་པའི་གནས་སྟངས་ཆགས་སོང་ན་དེས་འཛམ་གླིང་སྤྱི་དང་ཁྱད་པར་དུ་དམངས་གཙོ་གི་ལམ་སྲོལ་ལ་གནོད་པའི་བྱ་སྤྱོད་དང་དོ་ཕོག་ཐེབས་རྒྱུ་ཡིན་མིན་རྒྱ་ནག་གི་སྐོར་གྱི་གནད་དོན་དབྱེ་ཞིབ་པ་དང་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས།

ད་ལྷག་པར་དུ་རྒྱལ་ཁབ་ལྔ་བཅུ་ང་བདུན་གཅིག་གིས་བུ་ལོན་འཇལ་དགོས་ཀྱི་འདུག་ཟེར་གྱི་འདུག་དེ་ཡོང་ན་ད་འཛམ་གླིང་ནང་ང་བྱས་ན་རྒྱལ་ཁབ་པ་ཉིས་བརྒྱ་ཟིག་ཡོད་རེད་ད། དེའི་ཐོག་ནས་བྱས་ན་རྩིས་བརྒྱབ་ཡོང་ན་ད་འཛམ་གླིང་གི་རྒྱལ་ཁབ་བཞི་ཆ་གི་གཅིག་གིས་བྱས་ན་རྒྱ་ནག་ག་བུ་ལོན་དུ་འཇལ་དགོས་ཀྱི་འདུག་ཨོ་ད་ཡིན་ན་ད་དེའི་ཤུགས་རྐྱེན་བྱས་ན་ད་ཁ་ཤས་ཆགས་ཀྱི་རེད་ད་གཅིག་བལྟས་བྱས་ན་ད་རྒྱ་ནག་གི་ཁ་ལ་རྒྱལ་ཁབ་ཚོ་གིས་མི་ཉན་རང་ཉན་བྱ་བ་གཅིག་རེད་ད་དག་གཅིག་རེད།

བཤད་ས་མེད་སོང་ན་ཏང་ཏང་གིས་ན་དགྲ་བོ་བཟོ་རྒྱུ་རེད་ད་ད་དགྲ་བོ་གང་ནས་ཡོད་ཅེ་ན་ལས་སླ་བོ་ཡོད་རེད་ཡིན་གྱི་ན་ད་ད་རྒྱ་ནག་གི་དབང་སྒྱུར་གི་འོག་ན་ང་ཚོ་བོད་ཟེར་བ་ལྟ་བུ་ཤར་ཏུར་ཀི་སི་ཐན་ཟེར་བ་ལྟ་བུ་སོག་པོ་ཟེར་བ་ལྟ་བུ་ཨ་ནི་ད་ཧོང་ཀོང་ཟེར་བ་ལྟ་བུ་འདི་ཟོ་ལ་ད་དྲག་གནོན་གནོན་དང་ཨ་ནི་ཡིན་གྱི་ན་ཁོང་ཟོ་གི་གི་གི་ཡིན་གྱི་ན་ད་ཁ་བྲལ་བཟོ་གི་འདུག་སི། ཨོ་ད་འདི་གི་ཡིན་གྱི་ན་ད་ཨོ་ག་གྱི་འདི་ག་མང་ཆེ་ཤས་ཟིག་ཡིན་གྱི་ན་ད་ཨོ་ད་ལས་མི་སྲིད་པ་མ་རེད་ཨ་ནི་རྒྱ་ནག་གི་མང་ཚོགས་གང་གྱི་ན་ད་ཨོ་ཁྱོད་ཡིན་གྱི་ན་ཨོ་ད་ཕྱག་རྒྱ་འདུམ་འདི་གོ་གལ་ཆེན་པོ་ཡིན་ནི་རེད་ཨོ་ཁྱོད་ཡིན་གྱི་ན་རང་གའི་ཡིན་གྱི་ན་ད་ནང་ནས་ཟང་ཟིང་གི་འདི་ཡོང་ཡ་ནི་མ་རེད་ཨོ་ད་འདི་མོ་གཅིག་བཟོས་ཡོང་ན་ཨ་ནི་ཡིན་གྱི་ན་ད་འདི་འཛམ་གླིང་གི་སྒང་ནས་ཡིན་གྱི་ན་ད་ཨོ་ག་ཡང་ཨོ་ཆོན་ཆིག་འགྲོ་བ་མིའི་ཐོབ་ཐང་གི་ཚོགས་འདུ་ཟེར་བ་ལྟ་བུ་ད་འདི་མོ་གི་ཨོ་གི་སྒང་ནས་ཡིན་གྱི་ན་ཁིར་གའི་ཡིན་གྱི་ན་འབོད་སྐད་མང་པོ་ཅིག་ཡོད།

རང་དབང་དང་དམངས་གཙོའི་འཕེལ་ཕྱོགས་ལ་ཤུགས་རྐྱེན་ངན་པ་བཟོ་སྲིད་དམ་ཅེས་བཀའ་འདྲི་ཞུས་པར་ཁོང་གིས། དབུས་ནས་ན་ད་འདི་ནི་ན་གཅིག་རེད། ད་གཉིས་པ་ནི་འདི་ཡི་སྟེང་ན་ད་རང་བཞིན་གྱི་འཛམ་གླིང་གི་ནི་ན་ད་ཁྱོད་དམངས་གཙོ་དང་ཁྱོད་ཀྱི་ན་རང་དབང་དང་འདི་ལ་ནི་ན་ད་རིམ་པ་བཞིན་དུ་ཤུགས་རྐྱེན་ནི་ན་ངན་པ་ཅིག་ཐེབས་ཀྱི་ཡོད་དེ་དེ་ནི་ན་ད་ཧ་ཅང་གི་ནི་ན་གསལ་བོ་ཅིག་རེད། ད་གཉིས་པ་དུ་རྒྱ་ནག་དང་ད་དཀའ་ངལ་ཆེ་ཤོས་ཅིག་དེ་དཔལ་འབྱོར་གྱི་དཀའ་ངལ་རེད། ད་དཔལ་འབྱོར་ད་ལྟ་གི་ཆེས་དཔེ་མཚོན་གཅིག་གི་ཐོག་ནས་ཤེས་ཐུབ་གི། སྔོན་མ་ཡིན་ན་རྒྱ་ནག་འདི་ཨ་མི་རི་ཀ་གི་ཚོང་འབྲེལ་གི་གྲོགས་པོ་ཨང་དང་པོ་རེད་ད་ད་ལྟ་ཡིན་ན་རིམ་པ་གསུམ་པ་ལ་ཆགས་འདུག་གོ། ད་ད་གི་ཁ་ན་ཌ་དང་གི་ཁྱོད་མེག་སི་ཁོ་གི་ཡིན་ན་རྗེས་ལ་ཆགས་འདུག་གི་ཡིན་ན་ད་དེའི་ཐོག་ནས་གང་ཤེས་ཐུབ་གི་རྒྱ་ནག་གི་དཔལ་འབྱོར་འདི་མར་ཉམས་གོ་ནོ་ཡིན་ན་ད་དུ་གསལ་བོ་གཅིག་རེད། ད་འདི་གསལ་བོ་གཅིག་ཡིན་ན་ཡིན་ན་ད་རྒྱ་ནག་ལ་ཐབས་ཤེས་གཅིག་ཡོད་ནོ་ཡིན་ན་ད་ཡིན་ན་ད་ནང་གི་གི་ཕྱུག་བོ་རི་ག་གི་ལག་ནས་ཡིན་ན་དངུལ་འཕྲོག་རྒྱུ་ཨ་ནི་ཡིན་ན་ད་གང་ཐུབ་ཐུབ་གི་ཡིན་ན་ད་ཕྱི་ཚོ་གི་ཡོང་ནོ་གི་ཡིན་ན་ད་ཡི་ཚོ་གཅིག་གི་བོ་ག་རི་ག་འདི་སྒེར་གཉེར་གི་བོ་ག་ཚོང་འདི་རི་ག་གི་སྒང་ནས་ཡིན་ན་ད་བོ་ག་རི་ཞིབ་འཇུག་གི་གོ་ཡིན་ན་འདི་གཙོ་བོ་གཅིག་རེད། རྒྱ་ནག་གིས་འདས་པའི་ལོ་ངོ་བཅུ་ཕྲག་གཉིས་ཙམ་གྱི་རིང་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་ལ་བུ་ལོན་གྱི་རིགས་སྟོང་ཕྲག་མང་བོ་བཏང་ཡོད་པ་ཁག་ད་ཆ་བུ་ལོན་སྤྲོད་འཇལ་གྱི་དུས་སུ་སླེབས་ཡོད་དེ། བུ་ལོན་གྱི་འོག་ཏུ་ཚུད་པའི་རྒྱལ་ཁབ་དག་ནོར་སྲིད་ཀྱི་དཀའ་ངལ་ཆེན་པོ་གྱི་ནང་ལྷུང་ཡོད་པའི་སྟབས་ཀྱིས་གནས་སྟངས་དེའི་འོག་རྒྱལ་ཁབ་དེ་འདྲ་གིས་རྒྱ་ནག་གི་ཅི་གསུང་བཀའ་སྒྲུབ་བྱེད་དགོས་པའི་གནས་སྟངས་ཆགས་མི་སྲིད་པ་མིན་པས་འདིའི་ཐད་ལ་ཁོང་གིས་མུ་མཐུད་གསུངས་ན། ཁོ་བུ་ལོན་ཆུ་ལོག་ནོར་གི་ཉིན་རྒྱལ་ཁབ་རིགས།

དེ་ཡི་སྟེང་ན་ད་རྒྱ་ནག་ལ་བུ་ལོན་སྤྲད་དགོས་ནོ་གི་རྒྱལ་ཁབ་འདི་ཡིན་ན་ད་ལྷོ་ཤར་ཨེ་ཤ་ཡ་ཙམ་མ་རེད་ཁྱོད་འདི་ལྷོ་ཨ་མི་མི་རི་ཀ་ནི་ལི་རྒྱལ་ཁབ་མང་ཅིག་གོ་གི་ཡིན་ན་ད་ཁྱོད་འདི་ཨ་ཧྥི་རི་ཀ་གླིང་ཨ་ནི་འདི་བུ་ལི་བུ་ལི་ཡིན་ན་དེ་ཡི་སྟེང་ན་འདི་འཛམ་གླིང་གི་ཁྱོད་ཡིན་ན་ད་ད་བུ་ག་གི་བསམ་འདུལ་ལུག་ག་ཧ་ཕྱི་བསམ་འདུལ་གི་ཡིན་ན་འདི་ལ་ཡང་ཡིན་ན་ཕོག་ཐུག་ཆེན་པོ་ཅིག་ཡིན་ན་གཏོང་མི་སྲིད་པ་མ་རེད་རེད་ཡིན་ན་ད་ད་ཡིན་ནའང་ཕྱི་བཙན་གྱི་འདི་ཁུར་བོ་གི་ཐོག་ནས་ཡིན་ན་ད།

ད་ཆ་འཛམ་གླིང་གི་སྟེང་བུ་ལོན་གཡར་གཏོང་བྱེད་མཁན་ཆེ་ཤོས་སུ་གྱུར་པ་དེས་འགན་མི་འཁུར་བའི་རྒྱ་ནག་གི་བུ་ལོན་གཡར་གཏོང་གི་ཐད་ལ་སྐྱོན་ཡོན་རྒྱག་མཁན་ཡང་ཡོང་གི་ཡོད་ཀྱང་རྒྱ་ནག་གིས་གཡར་བའི་བུ་ལོན་ལ་སྐྱེད་ཀ་མཐོན་པོ་སྤྲོད་དགོས་པའི་རྒྱུ་མཚན་ལ་བརྟེན་ནས་བུ་ལོན་གྱི་འོག་ཏུ་ཚུད་པའི་ཡུལ་གྲུ་དེ་དག་གི་དངུལ་ལོར་གྱི་རིན་ཐང་མར་ཆག་པ་ཙམ་དུ་མ་ཟད།